རྣམ་རྒྱལ་ལྷ་མོ་ལགས་ནི་བོད་ཀྱི་ནང་མ་སྟོད་གཞས་དང་རྣམ་ཐར། རོལ་གཞས་ཞབས་བྲོ་སོགས་འདུས་པའི་སྒྱུ་རྩལ་རིག་གནས་ཀྱི་ཆེད་མཁས་པ་ཞིག་ཡིན་པ་མ་ཟད་གྲྭ་བཞི་ཞེས་པའི་གློག་བརྙན་དེའི་མི་སྣ་གཙོ་བོར་འཁྲབ་ཡོད་པ་དང་གློག་བརྙན་དེས་བོད་ནང་དུ་རྒྱ་ནག་གཞུང་གིས་བོད་མི་ཚོའི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པའི་གནས་སྟངས་གསལ་སྟོན་བྱས་ཡོད་པ་རེད། རྣམ་རྒྱལ་ལྷ་མོ་ལགས་ནི་གཅིག་དགུ་ལྔ་བཅུ་ང་དྲུག་ལོར་བོད་དང་བལ་ཡུལ་གྱི་མཐའ་མཚམས་ད་ལྟའི་བལ་ཡུལ་ས་ཁོངས་ལང་ཐང་ཞེས་པའི་ས་གནས་དེའི་བོད་པའི་ཁྱིམ་ཚང་ཞིག་ཏུ་སྐྱེས་ཡོད་འདུག། ཡིད་སྐྱོ་དགོས་པ་ཞིག་ནི་ཁོ་མོ་རང་ལོ་ལྔ་དྲུག་ཙམ་གྱི་ཐོག་ཨ་མ་ལགས་གྲོངས་འདུག་ཆུང་དུས་རང་ཁྱིམ་དུ་བོད་ཡིག་ཅུང་ཙམ་བསླབས་མྱོང་ཡོད་ཀྱང་ས་ཁུལ་དེར་བོད་ཡིག་སློབ་གཉེར་གྱི་མཐུན་རྐྱེན་མེད་སྟབས་རང་ལོ་བཅུ་ཙམ་གྱི་ཐོག་ཁོ་མོ་སྤུན་དང་མཉམ་དུ་རྒྱ་གར་ནང་བོད་པའི་སློབ་གྲྭའི་ནང་སློབ་གཉེར་གྱི་གོ་སྐབས་འཚོལ་དུ་ཕྱིན་པའི་སྐབས་སུ་ཁོང་གཉིས་རྒྱ་གར་རྡ་རམ་ས་ལར་ཡོད་པའི་བོད་གཞུང་ཟློས་གར་ཚོགས་པར་བླངས་ཡོད་འདུག། ཟློས་གར་བ་ཞིག་བྱ་རྒྱུར་ཁོ་མོ་ཨ་ཕས་འདོད་མོས་དེ་ཙམ་བྱས་མེད་མོད། འོན་ཀྱང་རྣམ་རྒྱལ་ལྷ་མོ་ལགས་ཆུང་དུས་ནས་རོལ་གཞས་ཞབས་བྲོའི་རིགས་ལ་དགའ་མོས་ཆེན་པོ་ཡོད་མཁན་ཞིག་ཡིན་སྟབས། ཨ་ཕ་ལགས་ལ་རོལ་གཞས་ཞབས་བྲོའི་རིགས་སྦྱང་འདོད་ཡོད་པ་ཡང་ཡང་རེ་འདུན་ཞུས་མཐར་མོས་མཐུན་བྱུང་ཡོད་འདུག།

ཡིན་ནའང་སྟབས་མ་ལེགས་པ་ཞིག་ལ་གཅིག་དགུ་བདུན་ཅུ་དོན་གཅིག་ལོར་ཁོ་མོ་ཨ་ཕ་ཡང་འདས་གྲོངས་བྱུང་འདུག། རྣམ་རྒྱལ་ལྷ་མོ་ལགས་ཀྱིས་སྔོན་མ་བོད་གཞུང་ཟློས་གར་ཁང་དུ་ལོ་ངོ་བཅུ་བཞིའི་རིང་ལ་བོད་ཀྱི་སྲོལ་རྒྱུན་གྱི་རྣམ་ཐར་དང་རོལ་གཞས་ཞབས་བྲོ་སོགས་སྒྱུ་རྩལ་རིག་གནས་དག་འཛིན་སྐྱོང་སྤེལ་གསུམ་གྱི་བྱ་གཞག་ཐོག་མཉམ་ཞུགས་གནང་ཡོད་ཅིང་ནང་མ་སྟོད་གཞས་དང་སྲོལ་རྒྱུན་གྱི་རྣམ་ཐར་བཅས་ལ་དམིགས་བསལ་དོ་སྣང་ཆེན་པོ་གནང་མཁན་ཞིག་ཡིན་པ་རེད། གཅིག་དགུ་བདུན་ཅུ་དོན་དགུ་ལོར་རྣམ་རྒྱལ་ལྷ་མོ་ལགས་ཡོ་རོབ་རྒྱལ་ཁབ་ཧོ་ལན་གྱི་ནང་གཞིས་སྡོད་བྱེད་འགོ་བཙུགས་ཡོད་པ་དང་ཡུལ་དེར་ཡང་ཁོ་མོས་བོད་ཀྱི་རོལ་གཞས་སྒྱུ་རྩལ་གྱི་བྱ་གཞག་མུ་མཐུད་རྒྱུན་སྐྱོང་གིས། ཡོ་རོབ་དང་ཨ་རི་སོགས་སུ་སྒྱུ་རྩལ་གྱི་ལམ་ནས་བོད་དང་བོད་ཀྱི་རིག་གཞུང་ངོ་སྤྲོད་བྱེད་བཞིན་པ་མ་ཟད། བོད་ནང་གི་བོད་མིའི་རང་དབང་ཐོབ་ཐང་གི་དཀའ་ངལ་གནས་སྟངས་སྐོར་རྒྱལ་སྤྱིའི་སྤྱི་ཚོགས་ཁྲོད་གོ་རྟོགས་སྤེལ་ཐབས་གནང་བཞིན་ཡོད་པ་རེད། གྲྭ་བཞི་ཞེས་པའི་གློག་བརྙན་དེ་ཉིས་སྟོང་བཅུ་བཞི་ལོར་རྒྱལ་སྤྱིའི་སྟེང་འགྲེམས་སྤེལ་བྱས་ཡོད་པ་དང་གློག་བརྙན་དེའི་ནང། བོད་ནང་གི་གླུ་མ་ཞིག་གི་མི་ཚེའི་ངོ་སྤྲོད་ཀྱི་ལམ་ནས་རྒྱ་ནག་གཞུང་གིས་བོད་མི་རྣམས་འཛིན་བཟུང་བཙོན་འཇུག་བཅས་འགྲོ་འདུག་སྤྱོད་གསུམ་ཐོག་བཀག་སྡོམ་སྟངས་འཛིན་གྱིས་དཀའ་སྡུག་མང་པོ་མྱངས་བཞིན་པའི་གནས་སྟངས་གསལ་སྟོན་བྱས་ཡོད་པ་དང་མི་མང་པོས་དོ་སྣང་ཆེན་པོ་དང་དགའ་བསུ་བྱས་ཡོད་པ་རེད།

འཚོ་ཐབས་སུ་དཀར་ཟས་ཀྱི་ཟ་ཁང་ཞིག་གཉེར་ཡོད་པ་དང་དེས་ཁོ་མོའི་རོལ་གཞས་སྒྱུ་རྩལ་གྱི་བྱ་གཞག་ཐོག་དུས་ཚོད་གཏོང་རྒྱུར་རང་དབང་གི་ཁོར་ཡུག་ཅིག་བསྐྲུན་ཡོད་པ་རེད། ཁོ་མོ་ནི་བོད་ཀྱི་སྲོལ་རྒྱུན་གྱི་ནང་མ་སྟོད་གཞས་དང་རྣམ་ཐར་བཅས་ཀྱི་ཐད་ཆེད་མཁས་སྒྱུ་རྩལ་བ་ཞིག་ཡིན་པ་མ་ཟད་མདོ་སྟོད་སྨད་ཀྱི་དམངས་གླུའམ་འབྲོག་གླུ་ལེན་མཁན་ཞིག་ཀྱང་ཡིན་ཞིང། ནམ་རྒྱུན་གླུ་གཞས་ལེན་སྐབས་སྒྲ་སྙན་དཀྲོལ་ཞོར་དང་ཞབས་བྲོ་འཁྲབ་པ་བཅས་ཚང་མ་རང་ཉིད་གཅིག་པུས་འཁྲབ་སྟོན་བྱེད་ཀྱི་ཡོད་པ་དང་ནུབ་ཕྱོགས་ཡུལ་གྲུ་ཁག་ཏུ་མི་རྣམས་ཀྱི་དགའ་བསུ་ཆེན་པོ་ཐོབ་བཞིན་ཡོད་པ་རེད། ད་ཐེངས་ཀྱི་ལེ་ཚན་འདིའི་བརྙན་པར་སྒྲིག་སྦྱོར་བ་པ་སངས་དོན་ལྡན་ལགས་ཡིན། ཁྱེད་རྣམ་པས་གསན་གཟིགས་གནང་བར་བཀའ་དྲིན་ཆེ།